དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་ར་ལྔ་བཅུ་ཐམ་པ་རབ་གནས་ཆུ་མོ་ཡོས་གི་ལོ་གི་བོད་ཟླ་བཅུ་གཉིས་ཀྱི་ཚེས་པ་བཅུ་གསུམ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་གི་ཟླ་བ་དང་པོ་གི་ཚེས་ཉི་ཤུ་རྩ་གསུམ་གཟའ་མིག་དམར་རེད་རྔ་བོའི་རྒྱུན་བཞིན་གཤམ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཁག་རིམ་པ་བཞིན་མགོ་འཛུགས་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན་ན ྋགོང་ས་རྒྱལ་བ་རིན་པོ་ཆེ་ཡིས་ད་རེས་ཕྱོགས་ཕེབས་ཀྱི་སྐབས་ཐུགས་ཀྱི་དགོངས་པ་ཇི་བཞིན་དུ་འགྲུབ་ཡོད་པ་བཀའ་གནང་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ད་དུང་ཡིན་ན་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ཟིག་གི་ནང། རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་གི་ཐོག་མཉམ་སྦྲེལ་རྒྱལ་ཚོགས་ཀྱི་དུས་བཀག་བསྐྱར་ཞིབ་ཀྱི་སྙན་ཐོ་བཏོན་པའི་ནང། བོད་ནང་རྒྱ་ནག་གི་བཅའ་སྡོད་སློབ་གྲྭ་ཁག་འཕྲལ་དུ་མཚམས་འཇོག་དགོས་པ་དང། བོད་མིའི་སྒེར་བཙུགས་སློབ་གྲྭ་རྣམས་སྒོ་ཕྱེ་བཅུག་དགོས་པ་གི་སྐུལ་མ་ཤུགས་ཆེ་གནང་ཡོད་གི། མཇུག་ཏུ། འབྲས་སྤུངས་སྒོ་མང་གྲྭ་ཚང་གི་ཨ་མདོ་མཁན་ཆེན་དགེ་འདུན་རྒྱ་མཚོ་གི་རྣམ་ཐར་ལས། དགའ་ལྡན་ཕོ་བྲང་གཞུང་དང་འབྲེལ་ཡོད་ཀྱི་ལོ་རྒྱུས་ཁག་ཅིག་རྒྱང་སྲིང་ཞུ་བ་དང་བཅས་རིམ་གྱིས་དེ་རིང་གི་ལས་རིམ་ཁག་ལ་གསན་རོགས་ཞུ། ྋགོང་ས ྋརྒྱལ་བ་རིན་པོ་ཆེ་ཡིས་ད་རེས་ཕྱོགས་ཕེབས་ཀྱི་སྐབས་ཐུགས་ཀྱི་དགོངས་པ་ཇི་བཞིན་དུ་འགྲུབ་ཡོད་པ་བཀའ་གནང་འདུག་གོང་ས་རྒྱལ་བ་རིན་པོ་ཆེ་ཡིས་གནས་མཆོག་རྡོ་རྗེ་གདན་དུ་འདས་པའི་ཟླ་བ་གཅིག་ལྷག་གི་ནང། འགྲོ་བ་མི་སྤྱི་གི་བདེ་རྩ་ཕན་པའི་རླབས་ཆེན་གྱི་མཛད་འཕྲིན་མང་དག་ཅིག་བསྐྱངས་པའི་རྗེས། ཟླ་བ་འདིའི་ཚེས་ཉི་ཤུ་རྩ་གཉིས་ཀྱི་ཉིན་ལྡི་ལི་ནས་མཁའ་ལམ་བརྒྱུད་དེ་བཞུགས་སྒར་རྡ་རམ་ས་ལར་ཞབས་སོར་བདེ་བར་འཁོད་ཡོད་ལ། གོང་ས་མཆོག་ཐུགས་དགྱེས་ཚོར་ཆེན་པོ་གིས་གྷ་གྷལ་གནམ་ཐང་ནས་ཕྱིར་ཕེབས་མ་ཐག་གསར་འགོད་པ་ཚོ་ལ་གསུང་དོན། Very successful. གནས་མཆོག་རྡོ་རྗེ་གདན་གྱིས་གཙོས་པའི་ས་ཁུལ་འདྲ་མིན་ལ་ཆིབས་བསྒྱུར་གྱིས་མཛད་འཕྲིན་བསྐྱངས་པ་རྣམས་ཐུགས་ཀྱི་དགོངས་པ་ཇི་བཞིན་དུ་འགྲུབ་ཡོད་པ་བཀའ་གནང་ཞིང། དེ་རིང་ཕྱིར་བཞུགས་སྒར་རྡ་རམ་ས་ལར་ཞབས་སོར་འཁོད་པ་དང་ཐུགས་སེམས་ཀྱང་སྤྲོ་བོ་ཡོད་པ་བཀའ་གནང་འདུག་གོང་ས་མཆོག་བཞུགས་སྒར་ཉེ་འཁྲིས་སུ་ཆགས་པའི་གྷ་གྷལ་གནམ་ཐང་དུ་ཞབས་སོར་འཁོད་པའི་རྗེས་རྒྱལ་ཁབ་ཕྱི་ནང་གི་དད་ལྡན་སེར་སྐྱ་མང་བོ་རྣམས་ཀྱིས་ལག་ཏུ་བདུག་སྤོས་དང་མཇལ་དར་མེ་ཏོག་དང་མཆོད་རྫས་སོགས་བསྣམས་ཏེ་ཁོང་ལ་ཕེབས་བསུ་གཟབ་རྒྱས་བྱས་གནང་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས། ཐེངས་འདིར་གནས་མཆོག་རྡོ་རྗེ་གདན་དུ་གོང་ས་མཆོག་གི་མཛད་འཕྲིན་གཙོ་བོ་གསུམ་གྱི་བཀའ་སློབ་གལ་ཆེ་ཁག་ཟུར་འདོན་བྱས་ཡོད། དེ་ཡང་ཕྱི་ཟླ་བཅུ་གཉིས་པ་གི་ཚེས་བཅོ་ལྔ་གི་ཉིན་གོང་ས་མཆོག་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་འཁོད་དེ་མཛད་འཕྲིན་བསམ་གྱིས་མི་ཁྱབ་པ་བསྐྱངས་གནང་མཛད་ཡོད་པའི་ཁྲོད་ལོ་རྒྱུས་རང་བཞིན་ལྡན་པའི་རྒྱལ་སྤྱིའི་དགེ་འདུན་པ་གི་གླེང་སྟེགས་དབུ་འབྱེད་མཛད་དེ་བཀའ་སློབ་ཕེབས་པའི་ནང་བཅོམ་ལྡན་འདས་ཀྱི་ཆོས་ཀྱི་སྙིང་བོ་ནི། གཞན་ལ་ཕན་བདེ་སྒྲུབ་རྒྱུ་དང། གནོད་པ་མི་བྱེད་རྒྱུ་དེ་ཡིན་པ་བཀའ་གནང་ཞིང། ཆོས་ཁས་ལེན་མིན་ལ་མ་ལྟོས་པར་ཚང་མས་གཞན་ལ་གནོད་པ་མ་བྱས་པར་ག་ཚོད་ཐུབ་ཐུབ་ཀྱིས་ཕན་ཐོགས་བྱ་རྒྱུ་བྱུང་བ་ཡིན་ན་སོ་སོ་ལ་ཡང་སེམས་སྐྱིད་པོ་ཡོད་པ། ཆགས་སྡང་གི་ལས་མ་བསགས་པར་བསྡད་ན་སེམས་ཀྱི་ཞི་བདེ་རང་བཞིན་གྱིས་ཡོང་གི་ཡོད་པ་རེད་ལ། སེམས་ཀྱི་ཞི་བདེ་ཡིས་ལུས་ཀྱི་འཕྲོད་བསྟེན་ལ་ཡང་ཕན་གྱི་ཡོད་པ་བཀའ་གནང་ཡོད། འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན་རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་གི་ཐོག་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་དུས་བཀག་བསྐྱར་ཞིབ་ཀྱི་སྙན་ཐོ་གི་ནང། བོད་ནང་རྒྱ་ནག་གི་བཅའ་སྡོད་སློབ་གྲྭ་ཁག་འཕྲལ་དུ་མཚམས་འཇོག་དང་བོད་མིའི་སྒེར་བཙུགས་སློབ་གྲྭ་རྣམས་སྒོ་ཕྱེ་འཇུག་དགོས་པའི་སྐུལ་མ་གནང་ཡོད་པའི་སྐོར་གསར་འགོད་པ་བློ་བྷེ་གིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་གསན་རོགས་ཞུ། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཁག་གི་སྐུལ་མ་ལྟར། ཚོགས་མི་རྒྱལ་ཁབ་བྱེ་བྲག་པ་གི་ཐོག་འགྲོ་བ་མིའི་ཐོབ་ཐང་གི་སྐོར་ཕྱོགས་ཡོངས་ནས་དུས་བཀག་བསྐྱར་ཞིབ་ཀྱི་ལམ་སྲོལ་ཡོད་པ་བཞིན། རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཀྱི་ཐད་དུ་སྤྱི་ཟླ་དང་པོ་གི་ཚེས་པ་ཉེར་གཉིས་ནས་བཟུང། སུད་སི་གི་གྲོང་ཁྱེར་འཇི་ནི་ཝ་གི་ནང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་དུས་བཀག་བསྐྱར་ཞིབ་ཚོགས་ཆུང་གིས་སྙན་ཐོ་བཏོན་པར། ཚོགས་མི་རྒྱལ་ཁབ་ཚོས་བགྲོ་གླེང་སྦྱང་བཤད་གནང་གི་ཡོད་པ་དང། སྙན་ཐོ་དེའི་ནང་སྔོན་ཆད་སྤྱི་ལོ་ཉིས་སྟོང་བཅོ་བརྒྱད་ཀྱི་ལོར་བོད་ཀྱི་སྐོར་རེ་ཐེངས་མ་བཅུ་གཅིག་ཐོན་པ་དང་བསྡུར་ན། ད་ལན་བོད་སྐོར་ཐེངས་མ་བཅོ་བརྒྱད་འཁོད་ཡོད་པ་མ་ཟད། ལྷག་པར་བོད་ནང་རྒྱ་ནག་གཞུང་གི་བཅའ་སྡོད་སློབ་གྲྭ་ཁག་འཕྲལ་དུ་མཚམས་འཇོག་དགོས་པ་དང། བོད་མི་སྒེར་པ་ཁག་གིས་བོད་ཀྱི་སྐད་ཡིག་རིག་གཞུང་སྲུང་སྐྱོབ་ཀྱི་ཆེད་ལ་བཙུགས་པ་གི་སློབ་གྲྭ་ཁག་སྒོ་ཕྱེ་བཅུག་དགོས་པ་གི་སྐུལ་མ་ཤུགས་ཆེ་འཁོད་ཡོད་ཅིང། བོད་ནང་གི་སློབ་གསོ་དང་སྤྱི་ཚོགས་རིག་པ་གི་ཉམས་ཞིབ་པ། འབུམ་རམས་པ་རྒྱལ་ལོ་ལགས་ནས་ད་ལྟ་བོད་ནང་གི་གནས་ཚུལ་ཛ་དྲག་ཇེ་ཆེར་སོང་བ་ནི་མངོན་གསལ་དོད་པོ་རེད་ཅེས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གི་འདུག། བོད་ནང་གི་ཛ་དྲག་གི་གནས་སྟངས་དེ་སྡུག་རུ་ཕྱིན་གྱི་ཡོད་ཀྱང། དེའི་གཞི་བཞག་ནས་དུས་ཀྱི་དངོས་ཡོད་གནས་ཚུལ་དེ་ད་ང་ཚོའི་ལོ་འདས་པའི་ལོ་གཅིག་དང་གཉིས་ཀྱི་བར་དུ་རྒྱལ་སྤྱི་གི་རྒྱལ་ཁབ་དང་རྒྱལ་སྤྱི་གི་གདམ་གསལ་གང་ཞུ་གཏུག་དྲང་བདེན་གྱི་སྒང་ནས་བདེན་པ་བདེན་གཤེགས་ཀྱི་སྒང་ནས་ཞུ་གཏུག་བྱས་ཡོང་ཙམ་པ། རྒྱལ་སྤྱི་གི་རྒྱལ་ཁབ་གཞུང་དང་གྲོས་ཚོགས་མི་མང་པོ་གི་དོ་སྣང་དང་ཐུགས་ཁུར་ཞེ་པོ་ཡོང་གི་འདུག། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་སྙན་ཐོ་དེ་ནི་གནས་ཚུལ་ཡོང་ཁུངས་གསུམ་ལ་གཞིར་བཞག་པ་སྟེ། གཞུང་འབྲེལ་གྱི་ཡིག་ཆ་ཁག་དང་མཉམ་འབྲེལ་རྒྱལ་ཚོགས་རང་གི་འབྲེལ་ཡོད་ལས་ཁུངས་ཁག་གི་ཡིག་ཆ། གཞུང་འབྲེལ་མིན་པ་གི་ཚོགས་སྡེ་ཁག་གི་ཡིག་ཆ་བཅས་ཡིན་པ་དང། སྐབས་འདིར་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་གི་དུས་བཀག་བསྐྱར་ཞིབ་དེར་བོད་མིའི་འགྲོ་འདུག་རང་དབང་ལ་དམ་དྲག་ཤུགས་ཆེ་དང་དམིགས་བསལ་ཕྱི་སྐྱོད་ལག་འཁྱེར་མི་སྤྲོད་པ། བོད་ཡིག་སློབ་གཉེར་དང་སྲུང་སྐྱོབ་ཀྱི་ལས་དོན་པ་རྣམས་ལ་ཁྲིམས་གཅོད་ནན་པོ་བྱེད་པ་དང། ཁྲིམས་ཁང་དུ་ཡིག་ཆ་དང་ཁྲིམས་ཞིབ་ཀྱི་བརྒྱུད་རིམ་བོད་ཡིག་ཏུ་མ་བསྒྱུར་བ་སོགས་ཀྱིས་བོད་མིའི་ཐོག་དབྱེ་འབྱེད་དང་ཐུབ་ཚོད་ཚབས་ཆེན་ཡོང་གི་ཡོད་པ་ཡང་འཁོད་ཡོད་ཅིང། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་འགན་འཛིན་བསྟན་འཛིན་ཟླ་བ་ལགས་ནས་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་གིས་དབང་ཆ་བཟུང་བ་ནས་བཟུང་དམིགས་བསལ་འགྲོ་བ་མིའི་ཐོབ་ཐང་གི་ཐོག་རྡོག་རོལ་ཤུགས་ཆེ་འགྲོ་བཞིན་པ་གི་རྐྱེན་གྱིས་རྒྱལ་ཁབ་མང་པོས་རྒྱ་ནག་ལ་ལྟ་སྟངས་ཇེ་སྡུག་ཏུ་འགྲོ་བཞིན་པ་སོགས་འགྲེལ་བརྗོད་གནང་གི་འདུག། ཉེ་བའི་ཆར་ལ་ལྷག་པར་དུ་ད་ཐ་ན་སྲིད་འཛིན་ཞི་ཅིན་ཕིང་དུ་ཞིབ་ལྟ་སྲིད་འཛིན་ཆགས་པ་ནས་བྱེད་ཅེས་ད་རྒྱ་ནག་ནང་ལོགས་ལ་དམིགས་བསལ་གྱི་འགྲོ་བ་མིའི་ཐོབ་ཐང་གི་ཐོག་ནས་རྡོག་རོལ་ཤུགས་ཆེན་པོ་ཞེ་ཅིག་མུ་མཐུད་ནས་འགྲོ་གི་ཡོད་རེད་ཧ་ལམ་ད་ལྟ་ད་ཤུགས་ཆེན་པོ་འགྲོ་ཡ་མ་ཟད་ད་ཚབས་ཆེ་རུ་འགྲོ་ཡ་གྱི་གནས་གནས་སྟངས་ཆགས་བསྡད་ཡོད་ར་འདི་ལ་བལྟས་བྱས་ཨ་ནི་ད་ད་ངས་འདི་དང་མཉམ་དུ་ད་ད་ལྟ་ཉིས་སྟོང་ཉི་ཤུ་ནས་དུ་ཞིག་འགོ་བཙུགས་བྱས་ད་ལྟ་ཏོག་དབྱིབས་ནད་རིམས་འདི་ད་རྒྱ་ནག་གཞུང་རྒྱ་ནག་ནས་མ་དུ་ཞིག་ཁྱབ་ཡོང་དུས་ཙམ་པ་ལ། དེ་དེའི་གི་བརྒྱུད་རིམ་དེ་ནང་ལོགས་ལ་ཡང་ཨ་ནི་རྒྱལ་ཁབ་མང་པོ་ཅིག་གིས་ད་རྒྱ་ནག་ལ་ལྟ་སྟངས་ཡིན་པ་ནི་ཅིག་འགྱུར་བ་སླེབས་བསྡད་ད། ག་ལ་བ་རེད་ད་རྒྱལ་ཁབ་སོ་སོའི་གི་ད་ཚོང་འབྲེལ་གི་ཐོག་ནས་ད་ཅིག་འབྲེལ་བ་ཅིག་བྱེད་དགོས་བསམ་པ་ཡིན་པས་ནས་བསམ་བློ་གཉིས་པ་བཏང་བས་གི་གནས་སྟངས་འདྲ་པོ་ཆགས་ཀྱི་ཡོད་དུས། དེ་འདྲའི་གི་ཁོར་ཡུག་ཅིག་ནང་ལོགས་ལ་ཨ་ནི་བོད་པའི་གི་ད་ད་ག་ནང་བཞིན་གི་ད་ཡུ་གུར་གི་གནས་སྟངས་འདི་ག་ལ་ཨ་ནི་དོ་སྣང་བྱེད་ཡས་ཡིན་ནི་ཤུགས་ཆེ་རུ་འགྲོ་ཡ། ཡང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་འགན་འཛིན་བསྟན་འཛིན་ཟླ་བ་ལགས་ནས་རྒྱ་ནག་གཞུང་གིས་སོ་སོའི་རྒྱལ་ཁོངས་སུ་ལག་བསྟར་བྱེད་བཞིན་པ་གི་དམ་དྲག་གི་སྲིད་ཇུས་དེ། རིམ་པས་ཕྱི་སྲིད་གི་ངོ་བོར་བསྒྱུར་ཏེ་ཉེ་ཆར་ནས་བཟུང་རྒྱ་ནག་གིས་རྒྱལ་མཚམས་བརྒལ་བ་གི་དྲག་གནོན་གི་གནས་ཚུལ་ཇེ་ཆེར་གཏོང་གི་ཡོད་པ་ཡང་འགྲེལ་བརྗོད་གནང་གི་འདུག། སྨྲ་བརྗོད་རང་དབང་གི་ཐོག་ནས་དྲག་པོ་བྱེད་ཡ་ཡིན་ནི་རེད་ཞི་བའི་ངང་འདུ་འཛོམས་བྱེད་ཡ་གི་དྲག་པོ་བྱེད་ནི་འགྲོ་སྐྱོད་རང་དབང་དྲག་པོ་བྱེད་ནི། དྲག་པོ་ག་འདྲའི་རིགས་དེ་བྱེད་པ་ནི་ཁོང་ཚོས་ཀྱི་ག་ལེ་ག་ལེ་འདི། རྒྱལ་ཁབ་གི་ད་ག་ལ་བ་ར Foreign ཕྱི་ལོག་གི་སྲིད་ཇུས་དེ་ལ་བཟོས་བྱས་ད་དེ།

རྒྱལ་སྤྱིའི་སྡིངས་ཆ་སྤྱི་དང་ཁྱད་པར་ཚོགས་མི་རྒྱལ་ཁབ་ཚོར་རྒྱ་ནག་དང་ཕྱི་འབྲེལ་གྱི་སྐབས་རྗེས་འདེད་དང་གནོན་ཤུགས་སྤྲད་ཆོག་པ་མ་ཟད། སྤྱི་ལོ་ཉིས་སྟོང་ཉེར་དྲུག་དང་ཉེར་བདུན་གྱི་ནང་ལག་བསྟར་བྱེད་མིན་གྱི་ཐོག་དུས་དཀྱིལ་སྙན་ཐོ་འདོན་དགོས་པ་གི་ནང་བསྐྱར་ཞིབ་ཏུ་བཀོད་ཆོག་པ་དང། རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ཐོག་དེ་སྔའི་ཉིས་སྟོང་དགུ་གི་ལོར་བསྐྱར་ཞིབ་ཀྱི་སྐབས། བོད་ཀྱི་སྐོར་ཐེངས་མ་བདུན་ཐོན་པ་དང་ཉིས་སྟོང་བཅུ་གསུམ་གྱི་ལོར་ཡང་བོད་སྐོར་ཐེངས་མ་བདུན་ཐོན་པ། ཉིས་སྟོང་བཅོ་བརྒྱད་ལོ་གི་དུས་བཀག་བསྐྱར་ཞིབ་དེར་བོད་ཀྱི་སྐོར་ཐེངས་མ་བཅུ་གཅིག་ཐོན་ཡོད་ནའང། ད་རེས་ཀྱི་དུས་བཀག་བསྐྱར་ཞིབ་འདིར་བོད་སྐོར་ཐད་ཀར་ཐེངས་མ་བཅོ་བརྒྱད་ཐོན་ཡོད་པས། སྔ་མ་ལས་ཀྱང་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཇེ་སྡུག་དང་རྒྱལ་སྤྱིའི་སྟེང་དོ་སྣང་ཇེ་ཆེར་འགྲོ་བཞིན་པ་མངོན་གསལ་དོད་པོ་ཆགས་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཡོ་རོབ་དང་རྒྱ་གར་ལྷོ་ཕྱོགས་སུ་གཞུང་འབྲེལ་ཕྱོགས་ཕེབས་གནང་གི་ཡོད་འདུག། བོད་མིའི་སྒྲིག་འཛུགས་ཀྱི་དྲ་བ་གི་སྟེང་ང་ཕྱི་ཚེས་ཉེར་གཉིས་གི་ཉིན་གནས་ཚུལ་སྤེལ་དོན་ལ་གཞིགས་ན། ཟླ་བ་འདིའི་ཚེས་ཉི་ཤུ་གསུམ་ཉིན་ནས། ཟླ་བ་གཉིས་པ་གི་ཚེས་བཅོ་བརྒྱད་གི་བར། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག། ཨེ་སི་ཀྲོ་ནི་ཡ་དང། ཧྥིན་ལན་ཌི། ལཱ་ཁྲི་ཝི་ཡ། ལི་ཐོ་ནི་ཡ། དབྱིན་ཇི་གི་ཝ་རིཀ་གི་གཙུག་ལག་སློབ་ཆེན་གྱི་ཝ་རིཀ་དཔལ་འབྱོར་ལྷན་ཚོགས་སུ་གསུང་བཤད་གནང་རྒྱུ་དེ་ནས་རིམ་གྱིས་སྦིར་སེལ་དུ་རང་རིགས་མང་ཚོགས་ལ་མཇལ་འཕྲད་གནང་རྒྱུ་དང་རྒྱ་གར་དུ་ཕྱིར་ཕེབས་པའི་རྗེས་སུ་ལྷོ་ཕྱོགས་ཁུལ་གྱི་སྦང་ལོར་དུ་གནད་ཡོད་མི་སྣ་ལ་མཇལ་འཕྲད་དང་གཙུག་ལག་སློབ་གཉེར་ཁང་དུ་གསུང་བཤད་གནང་རྒྱུ་སྦེ་ལེ་ཀོ་པའི་དོན་ལྡན་གླིང་གཞིས་ཆགས་བཙུགས་ནས་ལོ་ལྔ་བཅུ་འཁོར་བའི་དུས་དྲན་མཛད་སྒོ་ལ་མཉམ་ཞུགས་གནང་རྒྱུ་བཅས་ཀྱི་མཛད་འཆར་ཡོད་འདུག། རྒྱ་ནག་གི་བཀག་ཉར་གྱི་འོག་ཏུ་བོད་མི་སློབ་ཆེན་པ་ཟིག་འདས་གྲོངས་སུ་ཕྱིན་པའི་གནས་ཚུལ་ཐོན་པར་ནིའུ་ཡོར་ནས་བོད་མི་ཚོ་གིས་ངོ་རྒོལ་བྱས་ཡོད་ཀི། བོད་ལྗོངས་སློབ་གྲྭ་ཆེན་མོ་གི་སློབ་མ་ཚེ་སྒྲོན་ཞུ་བ་ཟིག་རྒྱ་ནག་གི་ཉེན་རྟོག་པ་གིས་འཛིན་བཟུང་བྱས་པའི་རྗེས་འདས་གྲོངས་སུ་ཕྱིན་པའི་གནས་ཚུལ་ཐོན་པར་གདུང་སེམས་མཉམ་བསྐྱེད་མཚོན་རྒྱུ་གི་ཆེད་དུ་ས་གནས་བོད་ཀྱི་གཞོན་ནུ་ཚོགས་པ་གིས་ནིའུ་ཡོར་རུ་ངོ་རྒོལ་སྐད་འབོད་བྱས་འདུག། རྒྱ་ནག་ཏུ་རི་ཉིལ་དོན་རྐྱེན་གྱི་ཁྲོད་ལ་གྲོང་གསེབ་ཞིག་གི་མི་གྲངས་བཞི་བཅུ་ཞེ་བདུན་ས་འོག་ཏུ་མནན་ཡོད་འདུག་ཟླ་དང་པོ་གི་ཚེས་ཉི་ཤུ་རྩ་གཉིས་གི་ཉིན་གྱི་པེ་ཅིང་གི་ཞོགས་པ་གི་ཆུ་ཚོད་ལྔ་དང་སྐར་ཆ་ལྔ་བཅུ་ང་གཅིག་གི་སྟེང་རྒྱ་ནག་ཡུན་ནན་ཞིང་ཆེན་ཀྲིན་ཧྲུན་རྫོང་ལན་ཧྲུའེ་གྲོང་གསེབ་ཏུ་རི་ལ་ཉིལ་བའི་དོན་རྐྱེན་བྱུང་ཡོད་ཅིང་རྒྱ་ནག་གཞུང་འབྲེལ་གྱི་གྲངས་ཐོ་ལྟར་ན་མི་གཉིས་འདས་གྲོངས་དང་དུད་ཁྱིམ་བཅོ་བརྒྱད་ཀྱི་མི་གྲངས་བཞི་བཅུ་ཞེ་བདུན་ས་འོག་ཏུ་མནན་ཡོད་པ། དེ་རིང་སྔ་དྲོ་ནས་བཟུང་བའི་མི་སྣ་འཚོལ་ཞིབ་བྱེད་བཞིན་ཡོད་པ་བརྗོད་འདུག་ས་གནས་དེ་དག་ཏུ་བོད་པ་འདུས་སྡོད་བྱེད་ཀྱི་མེད་པ་དང། བོད་རིགས་ལ་གནོད་འཚེ་ཕོག་མེད་པའི་སྐོར། བོད་ཕྱི་ནང་གཉིས་ཀྱི་བོད་མི་གཉིས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད། བོད་ནང་གི་འབྲེལ་ཡོད་བོད་མི་དེས་རི་ཉིལ་བྱུང་ས་དེ། ཡུན་ནན་ཞིང་ཆེན་དུ་ཁུལ་ཡོད་ཀྱང་ས་ཆ་དེ་དག་རྒྱ་ནག་ནང་ཁུལ་ཡིན་པ་ལས་རྒྱ་ནག་གིས་བཅད་བགོས་བྱས་པའི་བདེ་ཆེན་བོད་རིགས་རང་སྐྱོང་ས་ཁུལ་དུ་མིན་པར་ངེས་པའི་སྐོར་ཤེས་རྟོགས་བྱུང་ན་ཡང། ཞིབ་ཕྲ་གི་གནས་ཚུལ་ཤེས་རྟོགས་བྱེད་ཐུབ་ཀྱི་མེད་པ་སྐོར་བརྗོད་འདུག་ལ། རྒྱ་ནག་གཞུང་གི་ངོས་ནས་རི་ཉིལ་དོན་རྐྱེན་དང་ས་གནས་ཀྱི་མི་མང་ལྔ་བརྒྱ་ལྷག་བདེ་འཇགས་ས་གནས་སུ་གནས་སྤོར་བྱས་ཡོད་སྐོར་བཀོད་འདུག། རི་ཉིལ་བྱུང་ས་དེ་རྒྱ་ནག་གི་ས་ཁུལ་ཁག་ལས་གྲོང་གསེབ་དབུལ་པོ་གི་གྲས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་ཐམ་པ་གི་ལོར་ཞི་ཅིན་ཕིང་གིས་དབུལ་སྒྲོལ་ལས་གཞི་སྤེལ་ས་གི་ས་ཁུལ་གཙོ་བོ་གི་གྲས་ཤིག་ཡིན་ཞིང་རྒྱ་ནག་གཞུང་འབྲེལ་ཉིན་རེའི་གསར་ཁང་གི་གནས་ཚུལ་གྱི་ནང་ཐེངས་འདིར་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་ནས་སྲིད་བློན་ཀྲང་ཀུའེ་ཆིན་ཡུལ་དངོས་སུ་ཆེད་གཏོང་གིས་ཚེ་སྲོག་མྱུར་སྐྱོབ་དང་རྩད་འཚོལ་གྱི་ཐད་ལ་ནུས་ཤུགས་ཡོད་རྒུ་བཏོན་ནས་སྤྱི་ཚོགས་བདེ་འཇགས་དང་བརྟན་ལྷིང་ཡོང་ཐབས་བྱ་དགོས་པ་སོགས་བརྗོད་འདུག་རྒྱ་ནག་ཏུ་ད་ཐེངས་ཙམ་མ་ཡིན་པར་འདས་པའི་ཟླ་ངོ་གཅིག་ཙམ་གྱི་སྔོན་ལ་རང་བྱུང་གོད་ཆག་ཀྱི་རྐྱེན་གྱིས་ཀན་སུའུ་ཞིང་ཆེན་གྱི་ཀ་ཆུ་ས་ཁུལ་དུ་ས་འགུལ་གྱིས་མི་གྲངས་བརྒྱ་ར་བཞི་བཅུ་ཞེ་དགུ་རྐྱེན་འདས་དང་མི་གྲངས་གཅིག་སྟོང་ལྷག་རྨས་སྐྱོན་བཟོས་པ། སྡོད་ཁང་དང་ར་བ་སོགས་གཅིག་ཁྲི་བཞི་སྟོང་ལྷག་ལ་གཏོར་སྐྱོན་གྱི་གནས་ཚུལ་བྱུང་ཡོད། རྒྱ་ནག་དང་འབྲེལ་བའི་འགྲོ་བ་མིའི་ཐོབ་ཐང་ཐད་ཀྱི་རྒྱལ་ཚོགས་ཀྱི་དུས་བཀག་བསྐྱར་ཞིབ་ཀྱི་ཚོགས་འདུ་གི་སྔ་ནུབ་ཏུ། རྒྱ་ནག་གིས་རང་ཉིད་ཀྱི་མི་བུའི་ཐོབ་ཐང་ལ་བཟང་བསྟོད་བྱེད་མཁན་གྱི་ཡུལ་གྲུ་གི་དཔུང་སྒྲིག་གི་ཡོད་འདུག་ཕྱི་ཚེས་ཉི་ཤུ་རྩ་གཉིས་ཀྱི་ཉིན་ཇི་ནི་ཝཱ་ནས་ཐོན་པའི་གནས་ཚུལ་ལྟར་ན། རྒྱ་ནག་གི་ཕྱོགས་ནས་མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་གི་སྐོར་གྱི་འགྲོ་བ་མིའི་ཐོབ་ཐང་གི་ཐོག་ལ་དུས་བཀག་བསྐྱར་ཞིབ་ཀྱི་ཚོགས་འདུ་གི་སྔ་ནུབ་ཏུ། ནུབ་ཕྱོགས་ཡུལ་གྲུ་མ་ཡིན་པའི་ཡུལ་གྲུ་ཁག་གི་རྒྱབ་སྐྱོར་འཚོལ་ཐུབ་ཆེད། རྒྱ་ནག་རང་ཉིད་ཀྱི་མི་བུའི་ཐོབ་ཐང་ལ་བཟང་བསྟོད་བྱེད་མཁན་གྱི་དཔུང་སྒྲིག་གི་ཡོད་ལུགས། འབྲེལ་ཡོད་ཕྱི་འབྲེལ་མི་སྣ་དང་ཡིག་ཆ་ཁག་ནས་གནས་ཚུལ་ཤེས་རྟོགས་བྱུང་ཡོད་ཅིང། དེའང་རྒྱལ་ཚོགས་ཀྱི་ཐོབ་ཐང་དུས་བཀག་བསྐྱར་ཞིབ་ཀྱི་སྟེང། རྒྱ་ནག་གིས། བོད་དང། ཧོང་ཀོང། ཤིན་ཅང་གི་ཐོག་ལ་སྤེལ་བའི་བྱ་སྤྱོད་ཁག་ལ་སྐྱོན་བརྗོད་ཀྱི་རིགས་ཕོག་གི་ཡོད་ཙང། རྒྱ་ནག་གི་ཕྱོགས་ནས་གནས་ཚུལ་དེའི་རིགས་ལ་ཁ་གཏད་གཅོག་ཕྱིར། སྔ་ས་ནས་རང་ཉིད་ཀྱི་ཕྱོགས་གཏོགས་སྒྲིག་གི་ཡོད། དེའང། གནས་ཚུལ་ཡོང་ཁུངས་ནས་བརྗོད་ན། འཇི་ནི་ཝ་ལ་བཅའ་སྡོད་རྒྱལ་ཚོགས་ཀྱི་རྒྱ་ནག་སྐུ་ཚབ་ལས་ཁུངས་ནས་རང་ཉིད་ཀྱི་ཕྱོགས་གཏོགས་སྐུ་ཚབ་ཁག་ལ་བརྡ་འཕྲིན་གྱི་ལམ་ནས་རྒྱ་ནག་ནང་གི་མི་བུའམ་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་ཕྱིན་པར་གཟེངས་བསྟོད་གནང་དགོས་པའི་དགོས་འདུན་བཏོན་འདུག་ཀྱང་གནས་ཚུལ་འདིའི་ཐད་རོ་ཁྲི་གསར་ཁང་གིས་གསལ་བཤད་གནང་རྒྱུར་རྒྱ་ནག་སྐུ་ཚབ་ལས་ཁུངས་ལ་རེ་སྐུལ་བཏོན་པར་ཐད་ཀར་ལན་འདེབས་མ་བྱས་པར་སྤྱི་བསྒྲགས་ཤིག་སྤེལ་བའི་ནང་པེ་ཅིང་གི་ཕྱོགས་ནས་འགྲོ་བ་མིའི་ཐོབ་ཐང་དེ་བཞིན་ཆབ་སྲིད་ཀྱི་ངོ་བོ་ལ་སྒྱུར་ཐབས་བྱེད་བཞིན་པར་མཐའ་གཅིག་ཏུ་དགག་བྱ་བྱེད་ཀྱི་ཡོད་ཅེས་འཁོད་འདུག་གཟའ་མིག་དམར་གྱི་ཉིན་བསྐྱར་ཞིབ་གནང་རྒྱུའི་རྒྱ་ནག་གི་སྐོར་གྱི་ཐོབ་ཐང་གནས་ཚུལ་འདི་བཞིན་རྒྱལ་ཚོགས་ཀྱི་ཆེས་མཐོའི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་བཏོན་པའི་སྙན་ཐོའི་ནང་ཤིན་ཅང་དུ་ཡུ་གུར་དང་དེ་མིན་གྱི་ཨི་སི་ལམ་གྲངས་ཉུང་མི་རིགས་བཀག་སྐྱིལ་བྱས་པ་ནི་མི་ཆོས་རང་ལུགས་དང་འགལ་བའི་ནག་ཉེས་སོགས་ཀྱི་བརྗོད་འདུག་ཀྱང་རྒྱ་ནག་གིས་དེ་འདྲའི་གནས་ཚུལ་བྱུང་མེད་ལུགས་བརྗོད་ནས

གསར་དུ་འདེམས་ཐོན་བྱུང་བའི་གླིང་ཕྲན་དེའི་སྲིད་འཛིན་མ་ཧ་མ་ཏུ་མུ་ཟི་རི་ལགས་ནས་རྒྱ་ནག་དང་འབྲེལ་ལམ་ཉེ་རུ་གཏོང་ཐབས་ཀྱིས་རྒྱ་གར་དང་འབྲེལ་ཐག་རིང་དུ་གཏོང་ཐབས་བྱེད་ཀྱི་ཡོད། རྒྱ་ནག་གི་ཞིབ་འཇུག་གྲུ་གཟིངས་དེའི་གྲས་གཞུང་འབྲེལ་གྱི་ཐོག་ནས་དམག་དོན་དང་འབྲེལ་བའི་གྲུ་གཟིངས་ཤིག་མིན་ན་ཡང། རྒྱ་གར་དང་དེ་མིན་གྱི་ཡུལ་གྲུ་ཁག་ནས་ཞིབ་འཇུག་དང་འབྲེལ་བའི་གྲུ་གཟིངས་དེའི་རིགས་དམག་ཕྱོགས་ནས་བེད་སྤྱོད་གཏོང་བར་བློ་འཚབ་སྐྱེ་གི་ཡོད།

བོད་ནང་གི་ཛ་དྲག་གི་གནས་སྟངས་སྐོར་གྱི་གནད་དོན་ཚན་པ་གསུམ་བཀོད་ཡོད་པ་སྟེ། དང་པོ་དེ་ནི། རྒྱ་ནག་གཞུང་གིས་བོད་ཀྱི་བྱིས་པ་ས་ཡ་གཅིག་ལྷག་ཕ་མ་དང་ཁ་བྲལ་དུ་བཅུག་ནས། བཙན་ཤེད་ཀྱིས་བཅའ་སྡོད་སློབ་གྲྭ་ཟེར་བའི་བོད་ཀྱི་སློབ་གསོ་རྒྱ་སྒྱུར་གྱི་སྲིད་ཇུས་སྤེལ་བཞིན་པ་དང། གཉིས་པ་དེ་ནི། བོད་ཀྱི་འབྲོག་པ་རྣམས་བཙན་ཤེད་ཀྱིས་འབྲོག་ས་ནས་ཕྱིར་འབུད་བཏང་སྟེ། བོད་ཀྱི་གནའ་བོའི་འཚོ་གནས་ལ་གཏོར་བརླག་བྱེད་བཞིན་པ་དང། གསུམ་པ་དེ་ནི། བོད་ཀྱི་དགོན་སྡེ་ཁག་གི་ནང་དུ་ལྟ་སྤྱོད་མི་མཐུན་པ་རྣམས་ཕྱིར་འབུད་ཀྱིས། གསང་སྟབས་ཀྱིས་འཚེ་བའི་ལས་སྤེལ་གྱིན་ཡོད་པ་སོགས་ཀྱི་གནས་ཚུལ་ཐེར་འདོན་བྱུང་འདུག་ལ། གཞན་གཞུང་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གིས་སྙན་ཐོ་ཕུལ་བའི་ནང་དུ། བོད་མིར་རང་གི་སྐད་ཡིག་དང་ཤེས་ཡོན། ལོ་རྒྱུས་སོགས་སྲུང་སྐྱོབ་དར་སྤེལ་བྱ་རྒྱུའི་ཐོབ་ཐང་དང། ཆོས་ལུགས་དད་མོས་རང་དབང་ཚུལ་བཞིན་སྤྲོད་དགོས་པ། རྒྱ་ནག་གཞུང་གིས་བོད་ཀྱི་དགོན་སྡེ་ཁག་ལ། དམ་དྲག་དང། ལྷ་རྟེན་བཀག་སྡོམ་དང། ལྷ་ཁང་དང་གྲྭ་ཤག་སོགས་གཏོར་བཤིག་གཏོང་བ་མཚམས་འཇོག་དགོས་པ། དེ་བཞིན་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས། དངོས་ཡོད་རྒྱུས་ལོན་གྱི་ཆེད་དུ། རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་སྤྱི་ཁྱབ་འགན་འཛིན་དང། རྒྱལ་སྤྱིའི་དོན་དངོས་ཀྱི་ལྟ་ཞིབ་སྐུ་ཚབ་ཚོགས་པ་བཅས། བོད་ནང་གི་ས་ཁུལ་གང་སར་གཏོང་དགོས་པའི་དགོས་འདུན་སོགས་བཏོན་ཡོད་པ་རེད། རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་ལ། མཉམ་འབྲེལ་རྒྱལ་ཚོགས་ཀྱི་དུས་བཅད་བསྐྱར་ཞིབ་སྙན་ཐོ་དེའི་ནང་དུ། བོད་ནང་དུ་རྒྱ་ནག་གི་བཅའ་སྡོད་སློབ་གྲྭ་ཁག་འཕྲལ་དུ་སྒོ་རྒྱག་དགོས་པ་དང། བོད་མིའི་སྒེར་བཙུགས་སློབ་གྲྭ་རྣམས་སྒོ་ཕྱེ་རུ་འཇུག་དགོས་པ་སོགས་ཀྱི་སྐུལ་མ་བྱས་ཡོད་པ་རེད།

and concerns expressed about the human rights abuses in Tibet as well. Thank you. རྒྱལ་ཚོགས་ཀྱི་ཆེས་མཐོའི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་ཐོག་དུས་བཅད་བསྐྱར་ཞིབ་དེ་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་རྣམས་དང་རྒྱ་ནག་བར་གྱི་འབྲེལ་ལམ་ཇི་ལྟར་ཡོད་མིན་ལ་ཚོད་དཔག་བྱ་ཡུལ་གྱི་སྡིངས་ཆ་གལ་ཆེན་པོ་ཞིག་ཏུ་གྱུར་ཡོད་ལ། སང་ཉིན་རྒྱ་ནག་གི་གནད་དོན་ཐོག་དངོས་འབྲེལ་གྱི་རྟོག་ཞིབ་བྱ་རྒྱུ་ཡིན་པའི་སྐོར་གསུངས་ཡོད་པ་རེད། ཕྱི་ཚེས་ཉེར་གསུམ་ཉིན་གྱི་ཚོགས་འདུ་དེའི་ཐོག་ཏུ་རྒྱ་ནག་གི་སྐུ་ཚབ་ཚོགས་པའི་གཏམ་བཤད་ཀྱི་རྗེས་སུ་སྤྱི་ཚོགས་རིག་པའི་འབུམ་རམས་པ

གཞི་རྩའི་རྒྱལ་ཚོགས་ཀྱི་ཆེས་མཐོའི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ནང་དུ། རྒྱ་ནག་ལ་དུས་བཅད་ཀྱི་བསྐྱར་ཞིབ་རིམ་པ་བྱས་པའི་ཁྲོད་དུ། རྒྱ་ནག་ལ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གྱི་གནད་དོན་ཐད་འདྲི་རྩད་ནན་མོ་བྱས་ཡོད་ནའང། རྒྱ་ནག་གི་ངོ་ཚབ་རྣམས་ནས་དེ་འབྲེལ་གྱི་ལན་འདེབས་བྱེད་ཐུབ་ཀྱི་མེད་པ་དང། ཁ་གསལ་མེད་པ་སོགས་ཀྱི་གནད་དོན་རིམ་པར་བྱུང་མྱོང་ཡོད་པ་རེད།

གཙང་གི་དཔལ་འཁོར་ཆོས་སྡེ་དགོན་པ་གི་མཁན་པོ་རུ་བཞུགས། དབུས་གཙང་དུ་ཁྱོན་བསྡོམས་མི་ལོ་ཉི་ཤུ་རྩ་བརྒྱད་ལ་བཞུགས་པའི་རྗེས་སུ་ཆིག་སྟོང་བདུན་བརྒྱ་སུམ་ཅུ་སོ་གཉིས་ཀྱི་ལོར་ཕྱིར་ཕ་ཡུལ་རེབ་གོང་དུ་ཕེབས། རོང་བོ་དགོན་ཆེན་གྱི་ཁྲི་ལ་སྔ་ཕྱིར་ལོ་བཅུ་གཉིས་བཞུགས་ཏེ་མཐར་དགུང་ལོ་བརྒྱད་ཅུ་གྱ་བདུན་གྱི་སྟེང་ནས་དགོངས་པ་རྫོགས་པ་ཞིག་རེད། མཁན་ཆེན་དགེ་འདུན་རྒྱ་མཚོ་དབུས་གཙང་དུ་བཞུགས་པའི་རིང་ལ་ཁོང་གིས་སོག་པོ་ལྷ་བཟང་ཧན་གྱི་ཉམས་རྒུད་དང་ཇུན་གར་གྱི་དམག་དཔུང་གིས་བོད་ལ་བཙན་འཛུལ། དེ་ནས་མན་ཇུ་གོང་མ་གྱི་དམག་དཔུང་བོད་དུ་ཡོང་བ་བཅས་བོད་ཀྱི་ལོ་རྒྱུས་ཐོག་གི་ཆབ་སྲིད་ཀྱི་དུས་འགྱུར་ཆེན་པོ་གསུམ་དངོས་སུ་མཐོང་ཐོས་བྱུང་ཡོད་པ་མ་ཟད་ད་དུང་ཁོང་སྐུ་དངོས་ཀྱིས་རྒྱལ་པོ་ལྷ་བཟང་ཧན་དང་ཇུན་གར་གྱི་དམག་དཔོན་བོད་སྡེ་པ་གཞུང་གི་བཀའ་བློན་རྣམ་པ་ཚོ་དང་མཉམ་དུ་བོད་ཀྱི་བསྟན་པ་ཆབ་སྲིད་ཀྱི་ལས་དོན་ཡང་མཛད་ཡོད། གནས་ཚུལ་འདི་དག་ནི་ཁོང་གི་རྣམ་ཐར་དཔེ་རྙིང་ཞིག་ལོ་ཁ་ཤས་ཀྱི་གོང་ལ་དཔར་སྐྲུན་བྱས་པའི་ནང་དུ་ཞིབ་ཕྲ་ཞིག་བཀོད་ཡོད། སོག་པོ་ཇུན་གར་གྱིས་བོད་ལ་བཙན་འཛུལ་བྱས་ཏེ་ལོ་བཞི་ཙམ་ལ་སྲིད་དབང་བཟུང་བའི་སྐོར་བཤད་སྐབས་རྩིས་དཔོན་ཞྭ་སྒབ་པ་གི་སྲིད་དོན་རྒྱལ་རབས་ཀྱིས་གཙོ་བྱས་པའི་ཡོངས་གྲགས་ཀྱི་བཤད་ཚུལ་ཞིག་ནི་ཇུན་གར་གྱི་དམག་དཔུང་གིས་ལྷ་བཟང་ཧན་སོགས་ཕམ་པར་བཏང་རྗེས་སྟག་རྩེ་ཞབས་དྲུང་ཟེར་བའི་ལོ་ལོན་ཞིག་བོད་ཀྱི་སྲིད་སྐྱོང་ལ་བསྐོས་པ་དང། ཕོ་བྲང་པོ་ཏཱ་ལ་ནས་རྣམ་རྒྱལ་གྲྭ་ཚང་གི་དགེ་འདུན་ཚང་མ་སྐྱིད་ཆུ་གི་ཁར་ཁྲིད་ནས་ན་བཟའ་རྣམས་བཤུས་སྐྱ་ཆས་གཡོགས་ཏེ་རང་རང་གི་ཡུལ་ལ་བཏང། དེ་ནས་ལྷ་བཟང་ཧན་གྱི་སྐབས་ཀྱི་བོད་གཞུང་གི་དཔོན་པོ་སྐོར་ཞིག་འཛིན་བཟུང་བྱས་པ་དང་དེའི་ལྷག་མ་གི་བོད་གཞུང་གི་གཞུང་ཞབས་པ་རྣམས་པོ་ཏཱ་ལར་བོས་ནས་ལྷ་བཟང་ཧན་གྱིས་ཁྲི་འདོན་བྱས་པའི་པད་དཀར་འཛིན་པ་ཡེ་ཤེས་རྒྱ་མཚོ་ཞེས་པ་དེ་རྒྱལ་དབང་ལྔ་པ་གི་ཡང་སྲིད་ཡིན་མིན་གྱི་སྐོར་ལ་གྲོས་བསྡུར་བྱེད་དུ་བཅུག་པར་མཐར་དེ་ཡང་སྲིད་མིན་པར་ཐག་བཅད། ལྷ་བཟང་ཧན་གྱིས་རྒྱལ་བ་ཚངས་དབྱངས་རྒྱ་མཚོ་གི་ཚབ་ཏུ་ཁྲི་འདོན་བྱས་པའི་པད་དཀར་འཛིན་པ་ཡེ་ཤེས་རྒྱ་མཚོ་ནི་སྐབས་དེར་པོ་ཏཱ་ལར་བཞུགས་ཡོད་པ་པོ་ཏཱ་ལ་ནས་བཟུང་སྟེ་ལྕགས་པོ་རིར་བཙོན་དུ་བཅུག་ཅེས་དང། ཡང་དེ་ནས་དབུས་གཙང་གི་བླ་དཔོན་ཚང་མར་ཚོགས་འདུ་བསྡུས་ཏེ་རྙིང་མ་གི་ཆོས་རྩ་ནས་བྱེད་མི་ཆོག་པ་དང། རྙིང་མ་གི་སྐུ་གསུང་ཐུགས་རྟེན་རྣམས་གཏོར་དགོས་ཞེས་ཁྲིམས་བསྒྲགས་པ་དང། དགོང་མོ་དེར་རྙིང་མ་གི་དགོན་པ་སྨིན་གྲོལ་གླིང་གི་ལོ་ཆེན་དྷརྨ་ཤྲཱི་སོགས་རྙིང་མ་གི་བླ་མ་ཁག་ཅིག་བཟུང་ནས་སྐྱིད་ཆུ་གི་འགྲམ་དུ་དྲུད་ནས་དེར་སྐེ་བཅད་ནས་བསད། ད་དུང་ལྷ་བཟང་ཧན་གྱི་སྐབས་ཀྱི་དབུས་གཞུང་གི་དཔོན་པོ་ཆང་ཁྱིམ་པ་སོགས་ཀྱང་བསད། རྙིང་མ་གི་སྒྲུབ་གནས་མང་བོ་གི་སྒོ་བཅད། ཆུ་ཤུར་ཐར་པ་གླིང་སོགས་རྙིང་དགོན་ཁག་ཅིག་གཏོར། སྨིན་གྲོལ་གླིང་གི་ཆོས་དཔེ་ཡོད་ཚད་ས་ཕུང་ལྟར་སྤུངས་ནས་དེའི་སྟེང་ཕར་འགྲོ་ཚུར་འགྲོ་བྱེད་དུ་བཅུག། གདན་ས་གསུམ་དང་བཀྲ་ཤིས་ལྷུན་པོ་བཅས་ཀྱི་དགོན་པ་གི་འགྲམ་དུ་ཡོད་པའི་གྲོང་རྣམས་རྒྱང་རིང་བོར་བཤིག་པ་སོགས་བརྡབ་གསིག་དང་འཕྲོག་བསླངས་ཤིན་ཏུ་ཆེ་བ་བྱུང་ཞེས་སྲིད་དོན་རྒྱལ་རབས་ཀྱི་ནང་དུ་བྲིས་ཡོད། རྩིས་དཔོན་ཞྭ་སྒབ་པ་སོགས་ཀྱི་བཤད་ཚུལ་འདིའི་གཞི་འཛིན་ས་ནི། སྐབས་དེའི་དངོས་ཡོད་ཀྱི་ལོ་རྒྱུས་མི་སྣས་བྲིས་པ་དཔེར་ན་ཀུན་གཟིགས་པཎ་ཆེན་རིན་པོ་ཆེ་བློ་བཟང་ཡེ་ཤེས་ཀྱི་རང་རྣམ་དང། མདོ་མཁར་ཞབས་དྲུང་ཚེ་རིང་དབང་རྒྱལ་གྱིས་བྲིས་པའི་མི་དབང་རྟོགས་བརྗོད་དང་བཀའ་བློན་རྟོགས་བརྗོད་སོགས་ཡིན། སྐབས་དེར་ཇུན་གར་ཚོས་སོག་པོ་ལྷ་བཟང་ཧན་བསད་པ་དང། རྙིང་མ་གི་གྲུབ་མཐའ་ལ་སྡང་ཟུག་བྱས་པ་ལ་ལོ་རྒྱུས་ཀྱི་རྩོད་པ་ཅི་ཡང་མེད། མཁན་ཆེན་དགེ་འདུན་རྒྱ་མཚོ་ཚང་གི་རྣམ་ཐར་ལས་ཀྱང་ཇུན་གར་གྱིས་རྙིང་མར་སྡང་ཟུག་བྱས་པ་ཤེས་ཐུབ་པ་ཞིག་ནི་ཇུན་གར་གྱི་བཀོད་འདོམས་ཀྱི་འོག་ཏུ་དགའ་ལྡན་ཕོ་བྲང་གི་སྡེ་པ་འཇམ་དབྱངས་པ་དང་མཁན་ཆེན་དགེ་འདུན་རྒྱ་མཚོ་རྣམ་པ་གཉིས་ཀྱིས་གཙོ་བྱས་སེར་འབྲས་སོགས་ཀྱི་དགེ་བཤེས་དྲག་རིམ་མང་བོ་པོ་ཏཱ་ལ་ན་བཞུགས་པའི་ལྟ་གྲུབ་རིས་མེད་ཀྱི་སྐུ་གསུང་ཐུགས་རྟེན་མང་བོ་བཞུགས་པ་རྣམས་སོ་སོའི་དབྱེ་འབྱེད་གནང་བར་གདན་འདྲེན་ཞུས་པ་བཞིན་པོ་ཏཱ་ལར་ཕེབས་ནས་ཁོང་ཞག་པོ་ཁ་ཤས་ཤིག་ཏུ་བཞུགས་ནས་རྟེན་རྣམས་ཀྱི་རྣམ་དབྱེ་མཛད་ཅེས་བྲིས་ཡོད་པ་ལྟར། དེ་ནི་རྩེ་ཕོ་བྲང་པོ་ཏཱ་ལར་བཞུགས་པའི་རྙིང་མ་གི་སྐུ་གསུང་ཐུགས་རྟེན་རྣམས་ལོགས་སུ་བཀར་རྒྱུ་གི་ཆེད་དུ་ཡིན་པ་ཤེས་ཐུབ་ལ། མཁན་ཆེན་དགེ་འདུན་རྒྱ་མཚོ་ཚང་ལ་དེ་ལྟར་དབྱེ་བ་འབྱེད་པའི་འགན་ཁུར་སྤྲད་ཡོད་པའང་ཤེས་ཐུབ། ཡང་དེ་ནས་ཅང་མ་འགོར་བར་ཇུན་གར་གྱི་དཔོན་པོ་ཚོས་སེ་ར་དང་འབྲས་སྤུངས་དགོན་པ་སོགས་ཀྱི་ཉེ་འགྲམ་དུ་ཡོད་པའི་གྲོང་སྡེ་རྣམས་བཤིག་དགོས་པའི་སྲིད་ཇུས་ཤིག་ལག་བསྟར་བྱས་འདུག། རྩིས་དཔོན་ཞྭ་སྒབ་པས་སྲིད་ཇུས་འདི་ནི་ཇུན་གར་གྱི་སྐྱོན་ཞིག་ཏུ་བརྩིས་ཡོད་པ་གོང་ནས་བཤད་པ་ལྟར་ཡིན། ཡིན་ནའང་མཁན་ཆེན་དགེ་འདུན་རྒྱ་མཚོ་ཚང་གི་རྣམ་ཐར་བཀླགས་པ་ཡིན་ན་དགོན་པ་གི་འཁྲིས་ཀྱི་གྲོང་སྡེ་བཤིག་པ་སོགས་ཀྱི་སྲིད་ཇུས་ཁག་ཅིག་ནི་མཐའ་གཅིག་ཏུ་ཇུན་གར་ལ་ཉེས་འཛུགས་བྱེད་འོས་པ་ཞིག་ཨེ་ཡིན་བསམ། སྐབས་དེར་དགོན་པ་དང་སྡེ་བ་གཉིས་ཀྱི་བར་ལ་བར་ཐག་ཇི་ཙམ་ཞིག་འཇོག་དགོས་པའི་ཚད་གཞི་གཏན་འབེབས་བྱེད་མཁན་གཙོ་བོ་ཞིག་ནི་མཁན་ཆེན་དགེ་འདུན་རྒྱ་མཚོ་ཡིན་ཞིང། ཁོང་གིས་སྐབས་དེའི་གནས་སྟངས་ཀྱི་སྐོར་འདི་ལྟར་བཤད་ཡོད། གཅིག་སྟོང་བདུན་བརྒྱ་བཅོ་བརྒྱད་ཀྱི་ལོར་ཇུན་གར་བའི་དཔོན་པོ་རྣམས་ཀྱིས་གཞུང་ས་རིན་པོ་ཆེར་ཞུས་ནས། སེ་འབྲས་དགེ་གསུམ་སོགས་ཀྱི་དགོན་པ་རྣམས་གྲོང་དང་ཐག་ཉེ་ན་དགོན་པ་གི་ཐ་སྙད་ཆེར་མི་ཐོབ་ཅིང་ཆོས་འདུལ་བ་ནས་གྲོང་དང་དགོན་པ་ཐག་ཉེ་རིང་འདི་ཙམ་གྱིས་དགོན་པར་འཇོག་ལ་འདི་ཙམ་གྱིས་དགོན་པའི་ཐ་སྙད་མི་ཐོབ་པའི་ས་ཚིགས་སམ་ཁྱད་པར་འཇལ་ཚུལ་ཡོད་སྐད་འདུག་པས་འབྲས་སྤུངས་ཀྱི་གྲྭ་ཚང་ཕན་ཚུན་གཉིས་ནས། དེ་འཇལ་ཤེས་པའི་དགེ་བཤེས་སྐུ་ཡོན་ཅན་གཉིས་གདན་འདྲེན་བྱས་ན། ངེད་རང་ཚོས་དཔང་པོ་བྱས་ཏེ་ས་ཚིགས་དེ་འཇལ་དུ་བཅུག་ནས་དགོན་པ་རྣམས་དང་ཧ་ཅང་ཐག་ཉེ་བའི་གྲོང་རྣམས་དགོན་པ་དང་ཐག་རིང་སར་སྤོ་རུ་འཇུག་དགོས་ཞེས་པའི་གཏམ་ཚ་ནན་ཆེན་པོ་བྱས། ལོ་དེའི་སྨོན་ལམ་ཆེན་མོ་གི་ཐོག་ཏུ་གཞུང་ས་ནས་འབྲས་སྤུངས་ཚོགས་ཆེན་དགེ་བསྐོས་རྣམས་ལ་བཀའ་ཕེབས་ཏེ། འབྲས་སྤུངས་གྲྭ་ཚང་ཕན་ཚུན་གཉིས་ནས་གྲོང་དང་དགོན་པ་གི་ས་ཚིགས་འཇལ་བ་སོགས་སྐུ་ཡོན་ཡོངས་སུ་རྫོགས་པའི་དགེ་བཤེས་གཉིས་བླ་བྲང་སྟེང་དུ་བཀའ་བློན་རྣམས་ཀྱི་མདུན་དུ་ཕེབས་དགོས་གསུངས་པར་བློ་གསལ་གླིང་ནས་དགེ་བཤེས་གཞུང་ལས་པ་ཏྲེ་བོ་དཀོན་ཐར་ལགས་དང། སྒོ་མང་ནས་མཁན་ཆེན་དགེ་འདུན་རྒྱ་མཚོ་ལ་གྲོང་དང་དགོན་པ་གི་མཚམས་འཇལ་བ་སོགས་གནང་དགོས་པའི་རྒྱུ་མཚན་བཤད། ཁོང་རྣམ་པ་གཉིས་ཀྱིས་ཀྱང་ཞལ་གྱིས་བཞེས་ཏེ་ལྷ་ས་གི་བླ་བྲང་གི་སྟེང་དུ་ཕེབས། དེར་མཁས་པའི་དབང་པོ་བཀའ་བློན་ཞབས་དྲུང་བ་སོགས་བཀའ་བློན་རྣམས་ཀྱིས་ཁྱེད་རྣམ་གཉིས་ཀྱིས་ཆོས་འདུལ་བ་གི་གཞུང་དང་བསྟུན་ནས་གྲོང་དང་དགོན་པ་གི་ཉེ་རིང་གི་ས་མཚམས་ལེགས་པོ་ཞིག་འབྱེད་པ་གནང་ན་ཇུན་གར་བ་ཚོས་བཀོད་པ་བྱས་བ་ལྟར་ངེད་རང་ཚོས་དགོན་པ་དང་ཧ་ཅང་ཐག་ཉེ་བའི་གྲོང་བ་རྣམས་ཐག་རིང་བོར་སྤོར་འཇུག་རྩིས་ཡིན་པས་དེའི་ཚད་འཇལ་ལུགས་སོགས་ལ་ཞིབ་འཇུག་གནང་བར་ཞུ་ཞེས་བཤད། བླ་མ་རིན་པོ་ཆེ་དཔོན་སློབ་རྣམ་གཉིས་ཀྱིས་འདི་ཁེ་ཉེན་ཆེ་གསལ་བ་འདུག།

འདོམ་པ་ལྔ་བརྒྱ་ལ་རྒྱང་གྲགས་གཅིག་དང་དེ་ལ་དགོན་པ་ཞེས་ཟེར་བས་ད་ཁྱེད་རང་ཚོས་དེ་ལྟ་བུའི་གཞུ་འདོམ་དང་མཉམ་པའི་ཐག་པ་ཞིག་ཁྱེར་ལ་ཤོག་གསུངས་ནས་ཁྱེར་ཡོང་བར་འདི་ལྟ་བུའི་ཐག་པའི་རིང་ཐུང་ལྔ་བརྒྱ་ལ་འཇོག་ཅེས་དགོན་པ་དང་གྲོང་སྡེ་གཉིས་ཀྱི་བར་ཐག་ནི་འདོམ་པ་ལྔ་བརྒྱ་ལ་གཏན་འཁེལ་བྱས་ཏེ་བར་ཐག་འདོམ་པ་ལྔ་བརྒྱ་ལས་རིང་ན་སྐྱོན་མེད་པ་དང་ཐུང་ན་དགོན་པ་གི་ཉེ་འཁོར་གྱི་གྲོང་སྡེ་དེ་དག་ས་ཆ་གཞན་ལ་སྤོར་དུ་བཅུག་ཡོད་པ་འདྲ། དགོན་གྲོང་གཉིས་ཀྱི་བར་ཐག་འདོམ་པ་ལྔ་བརྒྱ་ལ་གཏན་འཁེལ་བྱས་པ་འདིའི་ཐད་ལ། མཁན་ཆེན་དགེ་འདུན་རྒྱ་མཚོ་ཚང་གིས་འདི་ལྟར་གསུངས་ཡོད། འདི་འདྲའི་ཚད་འཇལ་ལུགས་འདི་ཡང་རང་གི་བློར་གང་ཤར་གྱིས་རང་བཟོ་བྱས་པ་ཞིག་མ་ཡིན་པར། ཀུན་མཁྱེན་གཉིས་པ་མཁས་མཆོག་དབྱིག་གཉེན་གྱི་ལེགས་བཤད་རྨད་དུ་བྱུང་བ་ཆོས་མངོན་པ་མཛོད་ཀྱི་ལུང་དྲངས་ནས་ལུང་དོན་དང་མཐུན་པར་ཁྱེད་རྣམས་ཀྱིས་མཐོང་ས་འདིར་ཚད་འཇལ་བ་ཡིན་པས་ཐུགས་ལ་ངེས་པར་མཛོད་ཅེས་གསུངས་ཡོད་པ་དང། རྣམ་ཐར་དུའང་དེ་ལྟར་གྲོང་དང་དགོན་པ་གི་ས་མཚམས་ཕྲ་ཞིབ་ནས་ལུང་དང་རིགས་པ་གི་རྒྱབ་རྟེན་རྣམ་པར་དག་པ་བཅས་པས་གཏན་ལ་ཕབ་པས་ཆེ་ཕྲ་ཐམས་ཅད་ཤིན་ཏུ་ཡི་རང་བའི་གནས་སུ་བཀོད་དོ་ཞེས་དེ་ནི་བཟང་ཕྱོགས་ཀྱི་སྲིད་ཇུས་ཤིག་ཏུ་བཤད་ཡོད།
ྋགོང་ས ྋརྒྱལ་བ་རིན་པོ་ཆེ་ཡིས་ད་རེས་ཕྱོགས་ཕེབས་ཀྱི་སྐབས་ཐུགས་ཀྱི་དགོངས་པ་ཇི་བཞིན་དུ་འགྲུབ་ཡོད་པ་བཀའ་གནང་ཡོད་སྐད། སྲིད་སྐྱོང་སྤེན་པ་ཚེ་རིང་ཡོ་རུབ་དང་རྒྱ་གར་ལྷོ་ཕྱོགས་སུ་གཞུང་འབྲེལ་ཕྱོགས་ཕེབས་གནང་གི་ཡོད་འདུག་རྒྱ་ནག་དང་འབྲེལ་བའི་འགྲོ་བ་མིའི་ཐོབ་ཐང་གི་ཐད་ཀྱི་རྒྱལ་ཚོགས་ཀྱི་དུས་བཀག་བསྐྱར་ཞིབ་ཀྱི་ཚོགས་འདུ་གི་སྔ་གནམ་དུ་རྒྱ་ནག་གིས་རང་ཉིད་ཀྱི་མི་བུ་གི་ཐོབ་ཐང་ལ་བཟང་བསྟོད་བྱེད་མཁན་གྱི་ཡུལ་གྲུ་གི་དཔུང་སྒྲིག་གི་ཡོད་འདུག། རྒྱ་ནག་ཏུ་རི་ཉིལ་དོན་རྐྱེན་གྱི་ཁྲོད་གྲོང་གསེབ་ཞིག་གི་མི་གྲངས་བཞི་བཅུ་ཞེ་བདུན་ས་འོག་ཏུ་མནན་ཡོད་སྐད། རྒྱ་ནག་གི་ཞིབ་འཇུག་གྲུ་གཟིངས་ཤིག་རྒྱ་གར་རྒྱ་མཚོ་གི་མལ་ཌི་ཝེ་སི་གླིང་ཕྲན་གྱི་ཕྱོགས་སུ་སྐྱོད་བཞིན་པ་དེས་རྒྱ་གར་ལ་བློ་འཚབ་སྐྱེ་གཞི་ཆགས་ཡོད་སྐད། ཨ་མེ་རི་ཁའི་རྒྱལ་ས་ཝ་ཤིང་ཏོན་ལ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཡོངས་རྫོགས་རྒྱང་སྲིང་ཞུས་ཟིན་པ་བཞིན། རླུང་འཕྲིན་ལས་རིམ་ཁག་བོད་ནང་ཞོགས་ཁའི་དུས་ཚོད་དྲུག་ཕྱེད་ཀ་ནས་བདུན་པ་དང་དགུ་ནས་དགུ་ར་ཕྱེད་ཀ་ཡང་དགོང་མོ་གི་ལས་རིམ་ཁག་དགུ་ཕྱེད་ཀ་ནས་བཅུ་བའི་བར་རྒྱང་སྲིང་བྱེད་ཀྱི་ཡོད་པས་རྣམ་པ་ཚོས་དུས་ལྟར་གསན་པར་བཀའ་དྲིན་ཆེ་ཞུ་གི་ཡོད།